ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི་ཕལ་སྐད་དཔྱད་ཞིབ་ཟེར་བའི་ལས་རིམ་དེ་ང་ཚེ་བརྟན་དབང་ཕྱུག་ཡིན། ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ་ནེན་སི་ཕུ་ལོ་སི་ཟླ་བ་རྗེས་མ་ཐའེ་ཝན་ལ་འཚམས་འདྲི་གནང་རྒྱུའི་འཆར་གཞི་ཡོད་པ་འདི་ཕྱི་ལ་གྱར་བའི་རྗེས་རྒྱ་ནག་གཞུང་གིས་འདི་ལ་ཡང་སྐྱོན་བརྗོད་དྲག་པོ་བྱས་ཡོད་མ་ཟད་ཡང་ཨ་མི་རི་ཀའི་ནང་ཁུལ་དུ་ཡང། གནད་ཡོད་མི་སྣ་ཁག་ཅིག་གིས་གནད་དོན་དེར་བློ་འཚབ་ཡོད་ཅེས་གསུང་མཁན་དེ་རིགས་ཀྱང་མང་དུ་འགྲོ་གི་འདུག་བྱས་ཙང་དེ་རིང་ང་ཚོའི་ཕལ་སྐད་དཔྱད་ཞིབ་ལས་རིམ་འདི་ནང་ལ་ཡང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ལྕམ་ནན་སི་ཕུ་ལོ་སི། ཐའེ་ཝན་ལ་ཡང་ཟླ་བ་རྗེས་མ་ཕེབས་རྒྱུ་ཡིན་གསུང་ཡ་དེ་ཡིན་ན། གསར་འགྱུར་བརྒྱུད་ལམ་ཁག་ལ་ཐོན་པའི་རྗེས་ལ་ཡང། ལྕམ་ནན་སི་ཕུ་ལོ་སི་གི་ལས་ཁུངས་ཡིན་ནའི་རེད་ཁོ་རང་ལ་ཡང་བཀའ་འདྲི་ཞུ་དུས་ཙམ་པ་ཡིན་ན་ཁོ་རང་ཚོ་ཡིན་ན་གནས་ཚུལ་དེ་བདེན་པ་རེད་ཅེས་བྱས་ཏེ་གསུངས་མི་འདུག་དེ་ལ་ཡིན་ན་བདེན་པ་མ་ཡིན་པའི་གསུངས་མི་འདུག་གནས་སྟངས་མང་པོ་ཅིག་ལ་བལྟས་པ་ཡིན་ན། འཆར་གཞི་དེ་འདྲ་ཅིག་ཡོད་པ་དེ་ཡིན་ན་ཕལ་ཆེར་ད་ཏན་ཏན་རེད་ཤག་ག་རེ་ཟེར་ན་ད་ལོའི་ཟླ་བ་བཞི་པའི་ནང་ལ་ཡང་ལྕམ་ནན་སི་ཕོ་ལོ་སི་ཐའེ་ཝན་ལ་ཡང་ཕེབས་ཁ་ལྷ་མོ་འདི་ལ་ཡང་ཁོ་རང་ཏོག་དབྱིབས་ནད་དུག་བསྙུངས་བྱས་ཕེབས་མ་ཐུབ་པ་རེད་བྱས་ཙང་ད་དུས་འགྱངས་བྱས་བྱས་ཟླ་བ་བརྒྱད་པའི་ནང་ཕེབས་རྩིས་ཡོད་ས་རེད་ད་ཨ་མི་རི་ཀའི་གཞུང་གི་འགྲོ་སྟངས་ལ་བྱས་པ་ཡིན་ན་ཨ་མི་རི་ཀའི་སྲིད་འཛིན་དེ་ཡིན་ན་གོ་གནས་མཐོ་ཤོས་དེ་བྱས་སྲིད་འཛིན་གཞོན་པ་བྱས་གོ་གནས་གསུམ་པ་དེ་ཡིན་ན

དེ་རིང་ལྕམ་ནན་སི་ཕུ་ལོ་སི་ཕ་གིར་རྒྱ་ནག་ལ་ཕེབས་ཡག་འདི་ལ་ཡང་བློ་འཚབ་བྱེད་མཁན་མང་པོ་བྱུང་བ་འདྲ་བྱས་ཙང་འདི་གའི་གནས་ཚུལ་མང་པོ་བྱུང་འདུག་གསར་འགྱུར་བརྒྱུད་ལམ་ཁག་ལ་ཐོན་པའི་གནས་ཚུལ་འདི་ཁག་ཅིག་ཡིན་ན་ངོ་སྤྲོད་ཞུས་ན་བསམས་ཙང་ཅིག་དང་པོ་དེ། དེ་ནིའུ་ཡོག་ཐའིམ་སིའི་གསར་ཤོག་འདིའི་མདང་དགོང་དགོང་དག་ཡིན་ན་གསར་ཤོག་འདིའི་མདུན་ཤོག་གི་རྩོམ་དང་པོ་རང་བྱས་བྱས་ཡིན་ན་ཅིག་སྟོན་ཡག་དེ་ད་དེ་རིང་ཁ་སང་ཐའེ་ཝན་གྱི་གནས་སྟངས་འདི་ཛ་དྲག་ཆེ་རུ་འགྲོ་གི་འདུག་ས་ཅིག་རྩོམ་འཁོར་དེ་མ་ཚད་ཁྱོན་ཡོངས་ནས་ཐའེ་ཝན་གནས་སྟངས་འདི་ལ་ཡང་དེ་རིང་ཁ་སང་རྒྱ་ནག་གིས་འཇིགས་སྐུལ་ག་འདྲས་བྱེད་ཀྱི་ཡོད་མེད་སྐོར་རེ་བཤད་འདི་ལ་ཡིན་ནའི་གནད་འགག་གཙོ་བོ་དེ་ཡིན་ན། ད་ལྕམ་ནན་སི་པོ་ལོ་སི་ཟླ་བ་བརྒྱད་པའི་ནང་ལ་ཡང་ཕ་གིར་ཕེབས་པ་ཡིན་ན་གནས་ཚུལ་དེ་ཛ་དྲག་ག་འདྲས་ཆགས་ཀྱི་ཡོད་མེད་སྐོར་ཞིག་བྲིས་ཤག་ད་གིན་ཞུས་པ་ནང་བཞིན་བྱས་ཡིན་ན་ཨ་མི་རི་ཀའི་འགོ་ཁྲིད་མཐོ་ཤོས་ཨང་གསུམ་པ་དེའི་ངོས་ནས་གལ་སྲིད་རྒྱ་ནག་ཕེབས་པ་ཡིན་ན་རྒྱ་ནག་གིས་འདི་ལ་ཡང་ག་འདྲ་འདྲ་ལན་སློག་གི་རེད་ཅིག་ཁ་གཏད་རེ་ཅིག་མ་ཆགས་རང་ཆགས་དེ་འདྲ་ཅིག་ཆགས་རྒྱུ་རེད་ད་འདི་ཁ་གཏད་དེ་ག་འདྲས་ཆགས་ཀྱི་རེད་འདི་ཡིན་ན་མི་མང་པོ་ཅིག་བློ་འཚབ་བྱེད་ཀྱི་ཡོད་ས་རེད་འདིའི་ག་འདའི་ཡང་ད་འདི་རྩོམ་འདིའི་ནང་ལ་ཡང། Susan Shirk ནས་བརྗོད། ཁོ་རང་ཡིན་ན་དེའི་སྔོན་ལ་ཡང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་ནང་ལོགས་ཀྱི་ཕྱི་སྲིད་དྲུང་ཆེའི་ཕྱག་རོགས་གནང་མྱོང་མ་ཟད་དེ་རིང་ཁ་སང་ཡིན་ན་ཕ་གིའི་ཨ་མི་རི་ཀ་སློབ་གྲྭ་ཆེན་པོ་གཅིག་ནང་ལོགས་ལ་ཡང་རྒྱ་ནག་སྐོར་ཞིབ་འཇུག་བྱེད་མཁན་མི་སྣ་གལ་ཆེ་ཤོས་གཅིག་དང་དེབ་མང་པོ་བྲིས་གནང་ཡོད་རེད། ཁོ་རང་ལ་ཡང་འདི New York Times ཀྱི་གསར་ཤོག་འདིའི་གསར་འགོད་པས་བཀའ་འདྲི་ཞུས་པའི་སྐབས་ལ་ཡང་ཡིན་ན Susan Shirk གསུང་ཡ་བྱས་པ་ཡིན་ན། ད་ལོའི་སྤྱི་ཟླ་བརྒྱད་པ་དེའི་ནང་ལོགས་ལ་ཡང་ཕལ་ཆེར་ཚོད་དཔག་བྱས་ན་རྒྱ་ནག་གི་ཕ་གིའི་པེ་ཏའེ་ཧེ་ས་དེ་རྒྱ་མཚོའི་མཐའ་ལ་ཡང་ཡིན་ན་ལོ་ལྟར་སྤྱི་ཟླ་བརྒྱད་པའི་ནང་ལ་ཡང་རྒྱ་ནག་གི་ད་འགོ་ཁྲིད་ད་ཡོད་འགོ་ཁྲིད་དང་འགོ་ཁྲིད་རྒས་ཡོལ་ཕྱིན་པ་དེ་སྒང་ག་ཕར་རུབ་རུབ་བྱས་བྱས་གལ་ཆེའི་ཚོགས་འདུ་རེ་ཚོགས་ཀྱི་རེད་པ་བྱས་ཙང་དེ་ཚོགས་འདུ་ཚོགས་ཡག་དེ་དང་ལྕམ་ནན་སི་ཕུ་ལོ་སི་ཕ་གིར་ཕེབས་ཡག་དེ་ཡིན་ན་ཨ་ནི་དུས་ཚོད་སྦད་དེ་མཉམ་དུ་འཁེལ་ཡག་ཉེན་ཁ་འདུག་ཨ་ནི་དེ་འཁེལ་བ་ཡིན་ན་ད་ལོ་དམིགས་བསལ་ཅིག་ག་རེ་ཆགས་ཀྱི་རེད་ཟེར་ན་ད་ཞི་ཅིན་ཕིང་ལས་དུས་གསུམ་པ་དེ་ལ་བསྡད་ཀྱིན་སོང་སྐོར་ད་ཞི་ཅིན་ཕིང་ལས་དུས་གསུམ་པ་དེ་ལ་བསྡད་ཡག་ལ་ཡག་རྒྱ་ནག་དམར་ཤོག་ནང་ཁུལ་ལ་ཡག་ད་དངོས་སུ་མ་དོན་བྱས་ཁོ་རང་ལ་ཡང་སྐྱོན་བརྗོད་བྱེད་མཁན་དེ་ཡོད་ནའི་མེད་ནའི་གང་ལྟར་བསམ་ཚུལ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་ས་རེད་དེ་འདྲ་ཅིག་སྐབས་དེ་ཚོགས་འདུ་གལ་ཆེན་པོ་དེ་ག་ཚོགས་པའི་སྐབས་དེ་ལྕམ་ནན་སི་ཕོ་ལོ་སི་ཐའི་ཝན་ཕེབས་པ་ཡིན་ན་ཕལ་ཆེར་ཚོད་དཔག་བྱས་ན་ཞི་ཅིན་ཕིང་གིས་དེ་ཁོ་རང་སྒེར་རང་ལ་ཡང་བསྙད་བརྐོས་པའི་བཟོ་འདྲ་ཅིག་དང་ངོ་ཚ་ཁ་སྐྱེངས་བཟོས་པའི་བཟོ་འདྲ་ཅིག་ཆགས་ཡ་མདོག་ཁ་པོ་རེད་ག་རེ་ཟེར་ན་ལྕམ་ནན་སི་ཕོ་ལོ་སི་ཐད་པ་ཡིན་ན། གི་རྒྱ་ནག་ངོས་ནས་ད་དམིགས་བསལ་གྱི་བྱས་ཟེར་ཡོད་མ་རེད། དེ་མེད་དུས་ཡིན་ན་རྒྱ་ནག་གི་དམར་ཤོག་གི་མཐོ་རིམ་འགོ་ཁྲིད་དེ་ཚོགས་འཛོམས་པའི་སྐབས་ལ་ཡང་ཞི་ཅིན་ཕིང་ཅིག་ངོ་ཚ་ཁ་སྐྱེངས་རེ་ཆགས་ཡ་ཉེན་ཁ་རེད་དེ་ཆགས་པ་ཡིན་ན་དེ་ལ་ཡང་རྒོལ་ལན་བཟོ་འདྲ་ཅིག་དྲག་པོ་བྱེད་ཡ་གི་ཉེན་ཁ་དང་དེ་ལ་སོགས་པ་གང་ལྟར་མདོར་ན་ད་རིང་དེ་ཞེ་དྲགས་ཀྱི་ཉེན་ཁ་ཚ་པོ་ཅིག་རེད་ཟེར་ཅིག་གི་དེ་འདྲས་ཀྱི་ཁོ་རང་བསམ་ཚུལ་ཅིག་གསུངས་ཤག། བསམ་ཚུལ་འདི་འདྲ་པོ་འདི་གསུང་མཁན་མང་པོ་ཞུས་ཀྱི་འདུག་འདི་ནང་ལོགས་ལ་ད་ད་ལོ་འདི་ལོ་དེ་དམིགས་བསལ་སོང་ཙང་གལ་སྲིད་ལྕམ་ནན་སི་ཕུ་ལོ་སི་ད་ལྟ་ཟླ་བ་བརྒྱད་པའི་ནང་མ་ཐད་པ་བྱས་ཟླ་བ་བཅུ་བའི་རྗེས་ལ་ཡང་རྒྱ་ནག་དམར་ཤོག་ཚོགས་འདུ་ཚོགས་ཚར་སོང་ན་ཅིག་ཐད་ན་ཕལ་ཆེར་ཡག་མེད་འགྲོ་ཟེར་མཁན་བསམ་འཆར་འདི་ཞུ་མཁན་འདི་མང་པོ་ཅིག་ཡོད་ས་རེད་འདི་མ་ཟད་ཡིན་ན་ཨ་མི་རི་ཀའི་སྲིད་འཛིན་བའི་ཏིན་ངོས་ནས་ཡིན་ནའི་འདི་ལ་ཡང་ད་ཁོ་རང་གི་བློ་འཚབ་གནང་གི་ཡོད་པ་རེད་ད་ཉི་མ་ཁ་ཤས་ཅིག་གོང་རང་ལ་ཡང། གསར་འགོད་པས་སྲིད་འཛིན་བཱི་ཏན་ལ་བཀའ་འདྲི་ཞུ་དུས་ཙམ་པ། སྲིད་འཛིན་བཱི་ཏན་གྱིས་ཡིན་ན་ལྕམ་ནན་སི་ཕུ་ལོ་སིའི་ཐའེ་ཝན་ཐད་ཡག་འཆར་གཞི་དེ་ད་ལྟ་ག་འདྲའི་ཆགས་ཡོད་མེད་དེ་ངས་ཤེས་མ་སོང། ཡིན་ནའི་ལས་ང་ཚོའི་དམག་དཔུང་གི་ངོས་ནས་ཡིན་ན་དགོངས་འཆར་དེ་ཡག་པོ་མ་རེད་ཅེས་བསམ་ཚུལ་འདི་སྟོན་གྱི་འདུག་ཞེས་ཅིག་གསུངས་སོང་ཨ། བྱས་ཙང་འདི་ནས་ཡིན་ན་ད་གཅིག་གི་དམག་དཔུང་གཅིག་པོ་མ་ཡིན་པ་སྲིད་འཛིན་བཱི་ཏན་ཁོ་རང་རང་གིས་འདི་ལ་ཡང་ནི་ཐུགས་འདོད་ཞེ་དྲག་མེད་པའི་ཡིན་ན་རྣམ་འགྱུར་འདི་དང་ད་ག་ནང་བཞིན་ཡིན་ན་གཅིག་ཨ་མི་རི་ཀའི་གཞུང་དང་ལྡོག་པ་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བའི་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་མང་པོ་གཅིག་གིས་ཡིན་ན་ད་ལྟའི་དུས་ཚོད་འདི་ཡག་ཤོས་ཡིན་ནམ་མིན་ནམ། གཅིག་བྱས་ན་ཐའེ་ཝན་ལ་ཡང་རྒྱབ་སྐྱོར་བྱེད་ཡག་གཅིག་རྣམ་པ་གཞན་པ་གཅིག་གི་ཐོག་ནས་བྱེད་སྟངས་གཞན་པ་གཅིག་གི་ཐོག་ནས་བྱས་ན་གཅིག་བྱས་ན་ཕན་ཐོགས་ཆེ་ཡོང་མིན་ག་ཤེས་ཟེར་ཡག་བྱས་པ་ཡིན་ན། གལ་སྲིད་ལྕམ་ནན་སི་ཕོ་ལོ་སི་ཕ་གིར་ཐའེ་ཝན་ཕེབས་པ་ཡིན་ན། མཐའ་མ་དེ་ཡིན་ན་གང་ལྟར་དེ་མྱོང་མཁན་དེ་ཐའེ་ཝན་མྱོང་མདོག་ཁ་པོ་རེད་ད་རྒྱ་ནག་གིས་ཨ་མི་རི་ཀར་གང་བྱེད་ཐུབ་ཀྱི་མ་རེད་པ་ཡིན་ནའི་ཐའེ་ཝན་ལ་ཡང་ད་གང་ལྟར་ཕ་གིར་ཁོང་ཚོས་འཇིགས་སྐུལ་བྱེད་ཡ་ཡིན་ནའི་གན་ག་རེ་ཡིན་ནའི་ལས་གཅིག་གི་མང་པོ་བྱས་བྱས་ཐའེ་ཝན་ལ་ཡང་དཀའ་ངལ་ཞེ་པོ་ཅིག་བཟོ་མི་ངས་ཟེར་སོགས་པའི་གང་ལྟར་ད་བཤད་ཚུལ་འདི་མང་པོ་ཞིག་འདུག་རྒྱ་ནག་གཞུང་གིས་འཇིགས་སྐུལ་ཟེར་དེ་བྱེད་ཡ་དེ་ད་ད་རྒྱུན་དུ་ཁོ་ནས་བྱེད་ཁོག་དེ་ལ་ཡིན་ནའི་ད་རིང་དེ་ཡང་ཁོང་ཚོ་ཁ་ཤགས་ཟེར་ནའི་ཏིག་སེ་མིག་སེ་ད་མ་བྱས་གནས་ཚུལ་ཞེ་དྲག་གི་འགན་ལྕི་བོ་དང་ཛ་དྲག་པོ་རེད་པ་དེ་འདྲ་སོང་ཙང་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གི་ཀྲའོ་ལི་ཅན་གྱིས་ཉེ་དུས་ཡིན་ན་གསར་འགོད་ཚོགས་འདུ་གཅིག་སྒང་ལ་ཡག་གལ་སྲིད་ལྕམ་ནན་སི་ཕུ་ལོ་སི་ཐའེ་ཝན་ཕེབས་པ་ཡིན་ན་མཇུག་འབྲས་ཞེ་དྲག་གི་ཨེ་ནི་ཉེན་ཚབས་ཆེན་པོ་ཅིག་ཡོང་གི་རེད་འདིའི་རྐྱེན་རྩ་དེ་ག་ཚང་མ་ལོ་ཨ་མི་རི་ཀ་ལ་ཡོད་རེད་ཅེས་བཤད་ཤག་ད་དེ་དེ་ངས་བྱས་ན་ཕལ་ཆེར་འདི་སྔོན་ནས་ཨེ་འདི་མང་པོ་བཤད་མྱོང་ཡོད་རེད་བསམ་གི་འདུག་འདིའི་སྒང་ད་དེ་རིང་ཁ་སང་རྒྱ་ནག་གཞུང་གིས་ཨེ་ནི་བརྙན་འཕྲིན་དང་འདི་འདྲའི་ཐོག་ལ་ཡིན་ན། རྟག་པར་ཅིག་རྒྱ་ནག་གཞུང་གི་ཚབ་ཡིན་པའི་བཟོ་ཚབ་མིན་པའི་བཟོ་ཅིག་བྱས་སྐད་ཆ་དྲག་པོ་ཅིག་བཤད་བྱས་སྡོད་མཁན་མང་པོ་ཅིག་ཡོད་རེད་ད་དེ་རིང་ཁ་སང་འདི་ག་གང་ག་མར་ཐོན་བྱས་གནད་དོན་འདི་སྐོར་ལ་ཞེ་པོ་བཤད་ཀྱི་འདུག་དཔེར་ན་ཆ་བཞག་ན་ཧུའུ་ཞི་ཅིང་ཟེར་མཁན་དེ་རྒྱ་ནག་གི་ཨ་ནི་ད་ཕ་གིའི་ཧོན་ཆིའུ་ཧྲི་པའོ་ཟེར་དེའི་གསར་ཤོག་འདིའི་འགན་འཛིན་རྩོམ་སྒྲིག་པ་རྒས་ཡོལ་དུ་ཕྱིན་ཚར་འདུག་ལ་ཡིན་ནའི་ཁོ་ག་དུས་ཡིན་ནའི་རྒྱ་ནག་གཞུང་གི་ཚབ་བྱས་བྱས་བཤད་མཁན་ཅིག་ཡོད་རེད། ཁོས་ཟེར་ཡག་བྱས་པ་ཡིན་ན་གལ་སྲིད་ལྕམ་ནན་སི་ཕུ་ལོ་སི་ཐའེ་ཝན་ལ་ཡར་ཕེབས་པ་ཡིན་ན་ལྕམ་ནན་སི་ཕོ་ལོ་སི་གི་གནམ་གྲུ་འདི་ལ་ཡར་རྒྱ་ནག་གི་དམག་གི་གནམ་གྲུ་བཏང་བྱས་ཡིན་ན་ཐའེ་ཝན་མཚོ་རྒྱུད་ལ་སླེབས་པའི་སྐབས་ད་རྗེས་འདེད་བཟོ་འདྲ་བསྙེགས་བཟོ་འདྲ་ཞིག་དགོས་ཀྱི་རེད་ཟེར། གནམ་གྲུ་ཁྲིས་ལ་ཡོང་བྱས་དེ་ཡིན་ན་ག་རེ་ཟེར་ན་རྒྱ་ནག་གཞུང་གིས་རྒྱུན་དུ་ཁ་ནས་ཨ་མི་རི་ཀ་ལ་ཡར་སྐྱོན་བརྗོད་བྱེད་པ་གཅིག་པོ་མ་ཡིན་པར་དམག་གི་སྟོབས་ཤུགས་ཐོག་ནས་ཁོས་ད་རྒོལ་ལན་སློག་པའི་བཟོ་འདྲ་དང་ཁོའི་རྣམ་པ་བསྟན་ཐུབ་པ་ཞིག་བྱེད་དགོས་ཀྱི་རེད་ཟེར་བྱས་ཁོ་རང་གིས་བཤད་ཤག། དེ་ག་ནང་བཞིན་ཧུའུ་ཞི་ཅིང་གཅིག་པོ་མ་རེད། འདི་འདིའི་འདྲ་པོ་འདི་བཤད་མཁན་འདི་དེ་རིང་ཁ་སང་རྒྱ་ནག་ནང་ལོག་གི་ད་འགོ་ཁྲིད་ཚོའི་མགྲིན་ཚབ་ཡིན་པའི་བཟོ་མིན་པའི་བཟོ་ངས་དེང་ཞོལ་དུ་སོ་གཏམ་བརྗོད་པ་འདི་ཁ་ཤས་ཅིག་གིས་འདི་འདྲ་ལབ་ཤག་ད་འདི་ལབ་པ་འདི་ཡིན་ན་ཞེ་པོ་ཅིག་ཨ་མི་རི་ཀ་དེ་ཝ་ཤིང་ཏོན་ལ་ཡར་གནས་ཡོད་མི་སྣ་མང་པོ་ཞེ་ཅིག་དོ་སྣང་ཆེན་པོ་ཞིག་བྱུང་གི་ཡོད་ས་རེད་ག་རེད་ཟེར་ན་ཝ་ཤིང་ཏོན་ཕོ་སི་ཊི་གསར་ཤོག་འདིའི་གླེང་བརྗོད་པ་ཇོ་ཞི་རོ་གིན་ནས་ཁོ་རང་ཡིན་ན་རྒྱུན་དུ་འཁོར་ནས་རྒྱ་ནག་སྐོར་ལ་ཡར་ད་རི་གས་སོ་རྩོམ་མང་ཤོས་འབྲི་མཁན་ཅིག་རེད་ལ་ཨ་མི་རི་ཀ་དེ་འདི་གས་སོ་ཝ་ཤིང་ཏོན་ནང་ལོག་ལ་ཡར་རྒྱ་ནག་དང་འབྲེལ་བའི

མཐོང་ཐུབ་ཀྱི་འདུག་ག། ད་ཡིན་ན་ལྕམ་ནན་སི་ཕུ་ལོ་སི་གྲོས་ཚོགས་ཚོགས་གཙོའི་ངོས་ནས་ཡིན་ན། ཁོ་རང་ཕེབས་ཡག་དེ་ཡིན་ན་ཁོ་རང་རང་ཐག་གཅོད་བྱེད་རྒྱུ་རེད་མ་གཞི་ནས་ཅིག་སྲིད་འཛིན་གྱིས་དེ་འདྲ་འབོད་སྐུལ་ཞུ་ཡ་འདི་ཞུ་ཆོག་གི་ལ་ཡིན་ན་ལས་འབོད་སྐུལ་འདི་ལ་གསན་འཇོག་བྱེད་དགོས་ཡ་འདི་ག་ག་ཡོད་ས་མ་རེད། འདི་འདྲ་སོང་ཙང་མཐའ་མ་དེར་ཡིན་ན་ཟླ་བ་བརྒྱད་པའི་ནང་ལྕམ་ནན་སི་ཕུ་ལོ་སི་ཕེབས་ཕེབས་དགོས་ཀྱི་ཡོད་མེད་དེ་ནི་ལྕམ་ནན་སི་ཕུ་ལོ་སི་ཁོ་རང་རང་གིས་ཐག་བཅད་ན་མ་གཞི་ནས་ཅིག་ཨ་མི་རི་ཀའི་གཞུང་དང་དེ་ག་ནང་བཞིན་ཡར་གྲོས་ཚོགས་ནང་ལོག་ལས་གྲོས་ཚོགས་འཐུས་མི་གཞན་པས་ཕེབས་དགོས་རེད་ཕེབས་དགོས་མ་རེད་ཟེར་གྱི་འོས་ཤོག་འདི་འཕངས་བྱེད་ཡག་འདི་ག་ག་ཡོད་མ་རེད་བྱས་ཙང་ད་འདི་ཁོ་རང་རང་གིས་ཐག་གཅོད་བྱེད་རྒྱུ་རེད་ཤག་ད་འདི་འདྲ་ཡིན་པ་ཡིན་ན་རྒྱ་ནག་ངོས་ནས་བཤད་པ་ཡིན་ན་ད་འདི་ཨ་མི་རི་ཀའི་དཔེར་ཁྱོན་ཡོངས་ནས་ད་གང་ལྟར་རྒྱ་ནག་ལ་ཡར་སྙད་བརྐོས་པའི་བཟོ་འདྲ་ཆགས་རྒྱུ་གཏན་ཁེལ་བ་རེད་འདི་འདྲ་སོང་ཙང་ལྕམ་ནན་སི་ཕུ་ལོ་སི་གི་ཕ་གིར་ཕེབས་དུས་ཙམ་པ་ཕ་གིའི་བདེ་འཇགས་དང་དེ་ཚོ་ལ་ཡར་སྲུང་སྐྱོབ་བྱེད་ཡག་དེ་ཡིན་ན་གལ་ཆེན་པོ་ཆགས་བྱས་ཨ་ནི་ད Josh Rogin གིས་རྩོམ་འདི་ནང་བྲིས་ཡག་བྱས་པ་ཡིན་ན་འདས་པའི་ཉིན་མ་ཁ་ཤས་ཤིག་ནང་ལོགས་ལ་ཡར་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་དང་གསང་བའི་ལས་ཁུངས་དང་དེ་ཚོ་ཚང་མ་ལོག་གིས་ཡིན་ན་ཁོང་ཚོས་ད་འདིའི་སྐོར་ལ་ཡར་སེམས་ཁྲལ་བྱས་བྱས་ཡིན་ན་ཚོགས་འདུ་མང་པོ་ཞིག་ཚོགས་མ་ཟད་ཡིན་ན་ལྕམ Nancy Pelosi གིས་ཁོ་རང་གི་ལས་བྱེད་པ་དང་དེ་ཚོ་ལ་ཡར་སློབ་སྟོན་བྱེད་ཡག་དང་ཁོང་ཚོ་གྲ་སྒྲིག་བྱེད་ཡག་དེ་ག་དེ་ལས་འགོ་བཙུགས་ཚར་བ་རེད། ད་འདིའི་ནང་ལོགས་ལ་ཡར་ཧུའུ་ཞི་ཅིང་གིས་བཤད་པའི་བཟོ་འདྲ་བྱས་བྱས་ལྕམ་ནན་སི་ཕོ་ལོ་སི་ཕ་གིར་ཕེབས་པའི་སྐབས་དེར་ལྕམ་ནན་སི་ཕོ་ལོ་སི་གིས་གནམ་གྲུ་ལ་ཡ། ཨ་ནི་རྒྱ་ནག་གི་དམག་གི་གནམ་གྲུ་བཏང་བྱས་རྗེས་འདེད་འདི་བཏང་པ་ཡིན་ན། རྗེས་འདེད་བཏང་བྱས་ཕ་གིར་ལྕམ་ནན་སི་ཕོ་ལོ་སི་བཞུགས་སའི་གནམ་གྲུ་དེ་ཁོ་ཚོས་གཏོར་ཐལ་འདི་ཇི་ལྟར་ནུས་མདོག་ཁ་པོ་མ་རེད་ལ་ཡིན་ནའི། ད་གནམ་གྲུ་རྗེས་འདེད་བཏང་ཟེར་དུས་ཙམ་པ་ག་དུས་ཡིན་ནའི་ཉེན་ཁ་ཞེ་པོ་ཞིག་ཡོད་རེད་མ་བསམ་སྒོ་ནས་ལྕམ་ནན་སི་ཕོ་ལོ་སི་གི་གནམ་གྲུ་ལ་ཡར་རྒྱལ་ཁབ་གཞན་པ་གཅིག་གིས

རྒྱ་ནག་དང་ཐའེ་ཝན་བར་གཙུག་ལག་གི་རྒྱའི་རྒྱ་མཚོ་འབྱོར་བ། འདི་ལ་ཡང་ཡིན་ན་བཏང་ཡག་གི་འཆར་གཞི་བཏིང་བཞིན་པའི་སྒང་རེད་ཟེར་ཅེས་ཁོ་རང་གིས་བྲིས་ཤག། ད་ཡིན་ན་ལྕམ་ནན་སི་ཕོ་ལོ་སི་ད་ལྟ་དངོས་གནས་ཟླ་བ་བརྒྱད་པའི་ནང་ཕེབས་ཡོད་མ་ཕེབས་ཟེར་ཡིན་ན་རྦད་དེ་གཏན་འཁེལ་ཡོད་ས་མ་རེད་གལ་སྲིད་ཕེབས་ཡིན་ན། ད་ག་འདྲ་ཨ་མི་རི་ཀའི་གྲ་སྒྲིག་འདི་བྱེད་ཀྱི་ཡོད་ས་རེད་གལ་སྲིད་གྲ་སྒྲིག་འདི་བྱས་རྗེས་དངོས་གནས་ཨ་མི་རི་ཀའི་དམག་གི་གནམ་གྲུ་ཞིག་ད་བཏང་ཨ་ནེ་མཚོ་ཐོག་ལ་ཡར་འབད་དུ་ཨ་མི་རི་ཀའི་གནམ་གྲུ་འཁྱེར་མཁན་གྱི་གྲུ་གཟིངས་ཆེན་པོ་དེ་བཏང་ཨ་ནི་དེ་མིན་གྱི་དཔེར་ཡིན་ན་གཡས་གཡོན་གྱི་གྲུ་གཟིངས་ཡིན་དཔེར་སུམ་ཅུ་བཞི་བཅུ་དེ་བཏང་བྱས་ཚུར་རྒྱུག་ཕྱིན་པ་ཡིན་ད་ད་དེ་བས་ད་རྒྱ་ནག་གཞུང་ནས་ངོས་ནས་བཤད་པ་ཡིན་ན་ད་འོ་མེ་ནི་ཁ་གཏད་བཅག་དགོས་ཁྱེད་རེད་ཁ་གཏད་ག་འདྲས་བཅག་དགོས་རེད་ད་ལྟ་བར་དུ་ད་རྒྱ་ནག་གཞུང་གིས་ཞེ་པོ་ཅིག་དྲག་པོ་བཤད་ཡ་ད་ག་དེ་ཁོས་འབོར་ཤོབ་ཤན་སྐྱོ་ཡིན་ན་དངོས་གནས་ཁོ་རང་ཚོ་གཅིག་བྱེད་ཡ་ཡོད་ན་གལ་སྲིད་གཅིག་བྱས་པ་ཡིན་ན་ཨ་ནེ་ཕ་གི་ཡང་གནས་ཚུལ་དངོས་གནས་འདེགས་གསུམ་སྟེ་དམག་འཁྲུག་ཟེར་མཁན་དེ་སྔོན་ནས་འཆར་གཞི་བྱས་གཉིས་ཆར་རྒྱབ་འདོད་ཡོད་བྱས་རྒྱབ་རྒྱུ་དེ་ག་ཞེ་དྲག་ཉུང་ཉུང་རེད་དམག་འཁྲུགས་སུ་ཉལ་ཏེ། ཏིག་ཏིག་གཟབ་གཟབ་མ་བྱས་བྱས་ད་བར་ཁོན་ཁོན་ཁྲལ་ཁྲལ་དེ་འདྲ་བྱུང་བྱས་ཡིན་ན་ཨ་ཆེར་ཆེར་ཕྱིན་རྒྱུ་དེ་ག་མང་པོ་ཞེ་དྲག་ཡོད་བྱས་ད་མི་མང་པོ་གཅིག་གིས་ད་ད་རིང་དེ་ག་ལྕམ་ནན་སི་ཕོ་ལོ་སི། ཐའེ་ཝན་ལ་ཕེབས་ཡག་གི་འཆར་གཞི་ཡོད་པ་དེ་ལ་ཡང་ད་སེམས་ཁྲལ་བྱེད་ཡག་གི། གང་ལྟར་རྒྱུ་རྐྱེན་དེ་གཙོ་བོ་བྱས་རྗེས་ད་གང་ལྟར་ཕ་ནང་ངོས་ནས་འབོར་ཤོབ་བཤད་ཕ་ནང་ངོས་ནས་འབོར་ཤོབ་བཤད་ཙང་ཨ་མི་རི་ཀའི་ངོས་ཕྱོགས་ནས་ཡིན་ན་གྲ་སྒྲིག་མ་བྱས་རང་བྱས་རེད་ཁྱེད་གྲ་སྒྲིག་བྱེད་དུས་དེ་བས་ཡིན་ན་རྒྱ་ནག་ངོས་ནས་བཤད་ན་ད་ཅིག་ག་ལ་བའི་འཇིགས་སྣང་སོགས་རེད་ཁོའི་འཇིགས་སྐུལ་གྱི་རྣམ་པ་དེ་ཤུགས་ཆེར་ཕྱིན་རྗེས་ཡིན་ན་དཀའ་ངལ་ཆེར་ཆེར་ཕྱིན་རྗེས་ད་དེ་ཚོ་གང་ལྟར་སྡུག་རུ་སྡུག་རུ་ཕྱིན་ཡོང་བསམ་པའི་སེམས་ཁྲལ་དེ་ད་གང་ད། གཙོ་བོ་དེ་འདི་འདྲའི་བྱས་རྗེས་ཡིན་ན་བློ་འཚབ་ཡོང་ཡག་དེ་འདུག་ཟེར་རེད་བྲིས་ཤག་ད་ཡིན་ན་ལས་ངས་ད་གིན་ཞུས་པའི་ཡིན་ན་ཉིའུ་ཡོག་ཐའེམ་སི་གསར་ཤོག་འདིའི་ནང་ལོག་རྩོམ་དེ་ཡིན་ནའི་རེད Josh Rogin གྱི་རྩོམ་དེའི་ནང་ལོག་ཡིན་ནའི་རེད་དེ་གཉིས་གཉིས་ཀྱང་ནང་ལོག་ལ་ཡག་གང་ད་ད་ཨ་མི་རི་ཀའི་ནང་གནད་ཡོད་མི་སྣ་ཁག་ཅིག་ཟེར་ཡག་བྱས་པ་ན་ལྕམ Nancy Pelosi ད་ཕེབས་ཕེབས་ཀྱི་ཡིན་ཟེར་ལབ་ད་ད་གི་ཚེ་ཕེབས་ཡག་འཆར་གཞི་ཡོད་པ་དེ་རྒྱ་གྲགས་བོད་གྲགས་ཆགས་ཆགས་པ་ལ་ཡག་རྒྱ་ནག་གཞུང་གིས་སྐྱོན་བརྗོད་བྱས་དེ་ག་བྱས་པ་བྱས་ལ་ཡིན་ན་ད་མ་ཕེབས་པ་ཡིན་པ་ཡིན་ནའི་ལས་ཨ་མི་རི་ཀའི་ངོས་ནས་བཤད་པ་ཡིན་ན་ཉེན་ཁ་ཡོད་རེད། དེ་ཉེན་ཁ་དེ་ག་རེ་རེད་ཟེར་ན་ཕེབས་ཡག་གི་འཆར་གཞི་ཡོད་ཟེར་བྱས་ལབ་ལབ་ཚར་བ་དེ་ལ་ཡང་རྒྱ་ནག་གཞུང་སྐྱོན་བརྗོད་ཞེ་པོ་ཅིག་སྐྱོན་བརྗོད་བྱས་པ་དེ་ལ་ཡང་ཞེད་པས་ཟེར་བྱས་མ་ཕེབས་པ་ཡིན་ན། ང་རྗེས་མ་ཡིན་ན་ད་རྒྱ་ནག་བསམ་པ་ཡག་ཡིན་ན་ཨོ་ང་ཚོས་སྐྱོན་བརྗོད་བྱས་ང་ཚོས་འཇིགས་སྐུལ་བྱས་པ་དེ་ཚོ་ག་ད་ཨ་མི་རི་ཀ་ཞེད་ཀྱི་བསམ་ཙང་གིས་ཁོང་ཚོ་ལ་ཡག་གོ་བ་ལོག་པ་ཞིག་ལེན་བྱས་ཡིན་ན་རྗེས་མ་ནི་སྐྱག་ལང་ཤོར་ཡག་ཉེན་ཁ་ཡོད་རེད། གཉིས་པ་དེ་ནི་རྒྱལ་སྤྱིའི་ཐོག་ལ་མཐོང་ཚུལ་ལ་ཡིན་ན་ད་ག་འདྲ་ཨ་མི་རི་ཀས་ལས་ཀ་གཅིག་བྱེད་ཚུལ་བྱེད་འགྲོ་རེད་བྱས་ཡང་རྒྱ་ནག་ལ་ཞེད་བྱས་མ་བྱས་པ་བྱས་དེ་འདྲས་ཀྱི་མཐོང་ཚུལ་ངན་པ་བཞག་པ་ཡིན་ན་ཨ་མི་རི་ཀའི་བདེ་འཇགས་དང་ཨ་ཕྱི་འབྲེལ་ལས་དོན་ཚང་མ་ལོག་ལ་ཡིན་ན་གྱོང་གུན་ཆེན་པོ་དང་ཨ་ནི་གནོད་སྐྱོན་ཆེན་པོ་ཡོང་གི་རེད་དེ་འདྲ་སོང་ཙང་ཡིན་གཅིག་མིན་གཅིག་ཡིན་ན་ད་ད་རིང་པས་ཕེབས་དགོས་རེད་བྱས་དེ་འདྲ་ལབ་མཁན་མང་པོ་འདུག་ད་ག་ནང་བཞིན་དེ་མིན་པས་ངས་གཅིག་ངོ་སྤྲོད་ཞུ་ཡ་ཅིག་ང་རྒྱུན་དུ་ཁོ་རང་ནས་གཅིག་དོ་སྣང་བྱེད་སའི་ཨ་མི་རི་ཀའི་ནང་ལོག་ད་གནད་ཡོད་མི་སྣ་གཅིག་ཡིན་ན། Edward Luttwak ཟེར་མཁན་ཆོག་རེད་ཁོ་རང་ཡིན་ན་རྒྱལ་སྤྱིའི་ཨ་ནི་དམག་ཇུས་དང་དེ་འདྲའི་སྐོར་ལ་ཞིབ་འཇུག་བྱས་རྗེས་ཡིན་ན་རྩོམ་མང་པོ་བྲིས་མྱོང་རེད་དེ་སྔ་རྒྱ་ནག་ལ་ཐེངས་མང་པོ་ཕེབས་ཀྱི་འདུག་རྒྱ་ནག་སྐོར་ལ་ཁོ་རང་གི་དེབ་གལ་ཆེན་པོ་ཞིག་བྲིས་ཡོད་རེད་འདི་མ་ཟད་ཡིན་ན་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོ་ལ་ཡ་ད་ཨ་མི་རི་ཀའི་གཞུང་འབྲེལ་གྱི་སྐུ་ཚབ་ཚོགས་པ་བོད་ལ་ཡོང་པ་དང་པོ་དེ་རེད། བདུན་ཅུ་དོན་དྲུག་ལོར་ལ་སྲིད་འཛིན་ཉིག་སན་ཡིན་པའི་སྐབས་ལ། དེའི་སྐབས་དེ་ཡིན་ན་ཨ་མི་རི་ཀའི་བདེ་སྲུང་གི་དྲུང་ཆེ་སི་ལའི་ཤིན་ཀེ་ཟེར་ཉན་དེ་ལྷས་ས་ཕེབས་པ་རེད། ང་ཚོ་དེ་སྤུ་གུར་ཆེ་ཆུང་ཆུང་སྒང་སློབ་གྲྭའི་ནང་ལོག་ལ་ཁོང་ཚོ་སློབ་གྲྭར་ཚུར་ཕེབས་སོང། དེ་མཉམ་དུའང་དེ་ཨེཌ་ཝརཌ་ལུག་ཀོར་ཟེར་ཉན་དེ་ཁོ་རང་དེའི་སྐབས་དེ་ཨ་མི་རི་ཀའི་བདེ་སྲུང་གི་དྲུང་ཆེའི་ཕྱག་རོགས་གནང་བྱས་དེ་ལྷས་ས་ཡང་ཐེངས་མ་དང་པོ་དེ་ཕེབས་ཉན་བྲལ་ཡོད་རེད། བྱས་ཙང་ཁོ་རང་ཉེ་དུས་ཨ་ནི་ཕ་གིའི Twitter སྒང་ལ་ཡང་གསུང་ཡ་བྱས་པ་ནི་ད་རེས་གལ་སྲིད་ལྕམ་ནན་སི་ཕི་ལོ་སི་ཟླ་བ་བརྒྱད་པའི་ནང་ལ་ཡང་ཐའེ་ཝན་ལ་ཕེབས་ཡག་འཆར་གཞི་དེ་ཡིན་ན། ཨ་མི་རི་ཀའི་ནང་ཁུལ་ལ་ཡང་མི་མང་པོ་ཆེ་ཞེས་བཅས་ཕེབས་རྒྱུ་ཡོད་མ་རེད་ཟེར་ཉན་མང་པོ་ཞིག་འདུག་ད་ཡིན་ནའི་ཁོ་རང་ལྟ་ཚུལ་བྱས་པ་ཡིན་ན། ཨ་མི་རི་ཀས་ད་ལྟ་བར་དུ་ཡིན་ན་ཐའེ་ཝན་ལ་ཡང་ད་དེང་དུས་ཅན་གྱི་གོ་ལག་དཔེ་ཞིབ་པོ་འདི་གལ་ཆེན་པོ་འདི་གང་ག་བཙོང་གི་ཡོད་རེད། འདི་ཚོ་བཙོང་ཚར་བའི་རྗེས་ལ་ཡིན་ན་ལྕམ་ནན་སི་ཕི་ལོ་སི་དེ་ཕེབས་པ་ག་རེ་ཡོད་རེད། ཨ་མ་ཚང་འཁོར་ནས་ད་ལྟའི་རྒྱ་ནག་གི་མི་དམངས་བཅིངས་གྲོལ་དམག་གི་དམག་དམག་སྟོབས་དང་དེ་ཚོ་བལྟས་པ་ཡིན་ན། གཅིག་ཨ་མི་རི་ཀ་དང་ཉི་ཧོང་མཉམ་འབྲེལ་བྱས་པའི་དམག་དང་ཁ་གཏད་གཅོག་ཡག་གི་ནུས་པ་དང་དེ་ཅི་ཡང་ཡོད་མ་རེད་བྱས་ཙང་ད་ཁོ་རང་མདོར་མདོར་བྱས་ན་ཞེད་དགོས་ཡག་ཅི་ཡང་ཡོད་མ་རེད་ཕེབས་དགོས་རེད་ཟེར་ཡག་ཅིག་འདི་འདྲ་ཅིག་བྲིས་གནང་ཤག་འདི་དང་བཅས་བྱས་ཡིན་ན་ད་ད་རིང་ང་ཚོའི Podcast ལས་རིམ་ད་ག་མཇུག་བསྒྲིལ་གྱི་ཡིན་ང་ཚོའི་ཨ་རིའི་བོད་སྐད་སྡེ་ཚན་གྱི Podcast ཚང་མ་ལོག་ཡིན་ན་དེར་གལ་སྲིད་ན Spotify ཟེར་སྒང་གསན་ཡག་ཡོད་རེད། ཕ་གིའི་འཚོལ་ས་དེའི་ནང་ལོག་ལ་ཡང་བོད་ཡིག་ཐོག་ལ་ཡང་ཨ་རིའི་རླུང་འཕྲིན་ཟེར་སྐྱོན་དང་ང་ཚོའི Podcast ཚང་མ་གསན་ཐུབ་ཀྱི་འདུག་དེ་དང་བཅས་བྱས་ཡིན་ན་ང་ཚོའི Podcast དེ་མཇུག་བསྒྲིལ་གྱི་ཡིན། ཨ་ལས་རིམ་རྗེས་མ་མཇལ་ཡོང་ཐུགས་རྗེ་ཆེ།